གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
ཉེ་ཆར་བྱུང་བའི་མེ་སྐྱོན་གྱི་གནོད་འཚེ་ལས་ང་ཚོས་གདོད་མའི་མི་རིགས་རྣམས་ཀྱིས་རང་བྱུང་ཁོར་ཡུག་ལ་སྲུང་སྐྱབས་བྱེད་ཚུལ་སྐོར་ལེགས་ཆ་ལེན་རྒྱུ་ཡོད་པ་ཡིན། ཁྱེད་ཀྱིས་ཨོ་སི་ཁྲུ་ལི་ཡའི་གདོད་མའི་མི་རིགས་རྣམས་ཀྱིས་རང་ཉིད་ཀྱི་ཡུལ་ལུང་ལ་བཅངས་པའི་བརྩེ་སེམས་ལེགས་པར་གོ་རྟོགས་ཆེད་གདོད་མའི་མི་ཞིག་གིས་ཐད་ཀར་ལམ་སྟོན་འོག་སྐོར་སྐྱོད་ལ་ཕེབས་ཐུབ་པ་གནང་དགོས། དེ་ཡང་ཨིན་སྐད་ནང་དུ Walking on Country ཞེས་པ་ནི་གདོད་མའི་མི་རྒྱུད་ཅན་གྱི་མི་རྒན་པ་ཞིག་གིས་ཐད་ཀར་ལམ་སྟོན་བྱེད་པའི་ཐོག་གནས་ཤིག་ལ་སྐོར་སྐྱོད་བྱེད་པའི་དམིགས་བསལ་གྱི་མྱོང་ཚོར་དེར་གོ་དགོས་པ་ཡིན། སྤྱིར་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཨོ་སི་ཀྲི་ལི་ཡའི་འདུམ་སྒྲིག་གི་ཚད་གཞིར་ལྟར་ན་ཨོ་སི་ཀྲི་ལི་ཡའི་ནང་མི་བརྒྱ་ཆ་སུམ་ཅུ་སོ་གསུམ་ཙམ་གྱིས་མ་གཏོགས་གདོད་མའི་མི་རིགས་དང་སྤྱི་ཚོགས་ནང་མཐུན་སྒྲིལ་བྱེད་ཀྱི་མེད་པ་ཐོན་ཡོད་འདུག། Queensland མངའ་སྡེའི་གུ་རེང་གུ་རེང་མི་རྒྱུད་ཅན་གྱི་གདོད་མའི་མེས་པོ Richard Johnson ལགས་ཀྱིས་ས་གནས་སོ་སོར་ལྟ་སྐོར་སྐྱོད་སྐབས་དེར་རྒྱུས་ཡོད་པའི་གདོད་མའི་མི་ཞིག་དང་ལྷན་དུ་སྐྱོད་པ་ཡིན་ན་ཁྱེད་ཀྱིས་གནས་དེའི་སྐོར་གོ་རྟོགས་གཏིང་ཟབ་པ་བྱུང་ངེས་རེད་ཅེས་ཁོང་གིས་གསུངས་དོན། ཁྱེད་རང་གནས་ཤིག་ལ་ལྟ་སྐོར་སྐྱོད་སྐབས་དེར་དོ་སྣང་ལེགས་པོ་བྱེད་དགོས་མ་ཟད་ཁྱེད་ཀྱིས་གང་ཐུབ་གནས་དེ་སེམས་ལ་ཚོར་ཐབས་བྱེད་དགོས། དེ་ལྟར་བྱས་ན་རང་བཞིན་གྱིས་ཁྱེད་ལ་གནས་དེ་མིག་གིས་རིག་ཐུབ་པ་ཙམ་མ་ཡིན་པར་དེ་དབང་པོ་ལྔས་ཚོར་ཐུབ་པ་འབྱུང་ངེས་རེད། ཇོན་སན་ལགས་ཀྱིས་གདོད་མའི་མི་དང་གདོད་མ་མ་ཡིན་པའི་མི་རིགས་གཉིས་ལྷན་དུ་འཛོམས་པའི་བརྒྱུད་འདུམ་སྒྲིག་སྤེལ་ཐབས་ཀྱི་ལམ་ཞིག་གཟིགས་ཀྱི་ཡོད་འདུག།

རྐང་ལམ་དེ་ཡང་མི་རིགས་འདྲ་མིན་མཉམ་དུ་ལམ་དེར་བགྲོད་པའི་ཐོག་དེའི་ལོ་རྒྱུས་དང་ས་གནས་དེའི་གདོད་མའི་མི་རིགས་ཀྱི་སྐོར་གོ་རྟོགས་སྤེལ་ཕྱིར་འགོ་བཙུགས་པ་ཞིག་རེད། ལུ་རུ་ཇཱ་རིའི་རྐང་ལམ་དེ་ཡང་ཐོག་མར་མཐོ་སློབ་འགྲིམ་མཁན་གྱི་སློབ་ཕྲུག་རྣམས་ཤེས་ཡོན་སྐོར་སྐྱོད་སྐབས་གདོད་མའི་མི་རིགས་ཀྱི་ལོ་རྒྱུས་འགྲེལ་བརྗོད་བྱེད་ཕྱིར་འགོ་བཙུགས་པ་ཞིག་ཡིན་འདུག་དེ་ནས་རིམ་བཞིན་རོ་ཁྱིམ་ཚང་གིས་ད་བར་རིག་གཞུང་སྣ་མང་དང། ལོ་ཆེ་འབྲིང་ཆུང་གསུམ་ཅན་གྱི་མི་གྲངས་ཁྲི་དྲུག་ཙམ་རྐང་ལམ་དེར་སྐོར་སྐྱོད་ཁྲིད་ཡོད་འདུག་རོ་ལགས་ཀྱིས་རྐང་ལམ་དེ་འགོ་འཛུགས་པའི་དམིགས་ཡུལ་གཙོ་བོ་ཞིག་ནི་ཁོར་ཡུག་དང་རིག་གཞུང་སྲུང་སྐྱོབ་གལ་འགངས་ཆེན་པོ་ཡིན་པ་གོ་རྟོགས་སྤེལ་ཕྱིར་ཡིན་ཞེས་གསུངས་ཡོད་པ་དང། དེ་བཞིན་ཁོང་གིས་སྤྱིར་རྐང་ལམ་དེར་གོམ་བགྲོད་ཀྱི་འབྲེལ་གསུངས་ལོ་ན།

དེར་ཡོང་མཁན་ཡུལ་སྐོར་བ་མང་པོ་ཞིག་རྒན་གསོ་ཞུས་ཟིན་པ་རེད་འདུག་ཁོང་རྣམ་པར། མི་ཚེ་གང་གདོད་མའི་མི་རིགས་དང་ཐད་ཀར་འབྲེལ་བ་བྱེད་རྒྱུ་མ་བྱུང་བར་བརྟེན་ཉམས་མྱོང་གསར་པ་ཞིག་བསགས་པའི་བརྒྱུད་གདོད་མའི་མི་རིགས་ཀྱི་རིག་གཞུང་སྐོར་ཤེས་འདོད་ཆེན་པོ་བྱེད་ཀྱི་འདུག་ཡང་པིར་སན་ལགས་ཀྱིས་ཡུལ་སྐོར་སྤྲོ་འཆམ་བརྒྱུད་ས་གནས་དེའི་ན་གཞོན་རྣམས་ལ་རང་ཉིད་ཀྱི་ལོ་རྒྱུས་ཤོད་པའི་གོ་སྐབས་སྤྲོད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། ངའི་བསམ་པར། ངའི་བསམ་པར་ང་ཚོའི་མི་རྒྱུད་ཅན་གྱི་ན་གཞོན་རྣམས་ཀྱིས་མ་འོངས་པར་ང་ཚོའི་ལོ་རྒྱུས་དང་རིག་གཞུང་རྒྱུན་སྐྱོང་དང་མི་ཉམས་གོང་འཕེལ་ཡོང་ཆེད་ད་ལྟ་ནས་ང་ཚོའི་ལོ་རྒྱུས་དང་རིག་གཞུང་སྐོར་གཞན་ལ་སློབ་སྟོན་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་མཐོང་གི་འདུག་ལྷོ་ཨོ་སི་ཀྲི་ལི་ཡའི་གཙུག་ལག་སློབ་གྲྭ་ཆེན་མོའི་ཡུལ་སྐོར་སྤྲོ་འཆམ་སྟངས་འཛིན་གྱི་སློབ་དཔོན་རྒན་པ་འབུམ་རམས་པ Freya Higgins Desbiolles ལགས་ཀྱིས། ཡུལ་སྐོར་བ་ཚང་མས་ས་གནས་གང་དུ་བསྐྱོད་ཀྱང་གདོད་མའི་མི་རིགས་ཀྱི་སྲོལ་རྒྱུན་གྱི་རིག་གཞུང་ལ་གུས་བརྩི་གནང་དགོས་ཞེས་ཁོང་གིས་ཉེ་ཆར་ཨུ་ལུ་རུའི་བྲག་རྡོ་དམར་པོར་འཛེག་མི་ཆོག་པར་འགྱུར་བའི་དཔེ་མཚོན་བླངས་ཡོད་འདུག་ཁོང་གིས་གསུངས་དོན། གདོད་མའི་མི་རིགས་ཀྱི་རིག་གཞུང་གཙོ་བོར་འཛིན་པའི་ཐོག་རྩ་ཆེན་གྱི་གནས་འགའ་ཤས་ལ་བསྐོར་སྐྱོད་མི་ཆོག་པ་ཡིན། དེ་བཞིན་སྐྱེས་པ་རྣམས་ཀྱིས་བསྐོར་སྐྱོད་ཆོག་པའི་གནས་དང་ཡང་བུད་མེད་རྣམས་ཀྱིས་བསྐོར་སྐྱོད་ཆོག་པའི་གནས་སོགས་གང་ལྟར་གདོད་མའི་མི་རིགས་ཀྱི་རིག་གཞུང་དང་མཐུན་པའི་སྒྲིག་ཁྲིམས་ཡོད། དེ་ལྟར་ཆ་ཚང་ལ་བརྩི་དགོས་པ་ལས་ཁྱེད་རང་ཡུལ་སྐོར་བ་ཡིན་པ་དང་དངུལ་ཡོད་པ་ཙམ་གྱིས་ས་གནས་ཆ་ཚང་ལ་བསྐྱོད་ནས་རང་སྣང་གང་ཤར་བྱེད་མི་རུང། ཡང་སློབ་དཔོན་ཧི་གིན་སི་ལགས་ཀྱིས་སྤྱིར་ཉེ་དུས་སུ་རྒྱལ་སྤྱི་དང་ཨོ་སི་ཀྲི་ལི་ཡའི་ནང་དུ་གདོད་མའི་མི་རིགས་ཀྱི་ཆེད་ཡུལ་སྐོར་བ་གྲགས་ཆེན་པོ་ཆགས་ཡོད་ཀྱང།

གདོད་མའི་མི་རིགས་ཀྱི་ཚོགས་སྡེ་མང་ཆེ་བའི་ནང་ཁྱེད་ལ་ལོ་རྒྱུས་དང་རིག་གཞུང་འགྲེལ་བརྗོད་གནང་ཐུབ་མཁན་གྱི་མི་ཡོད་རེད། མ་ཟད་ང་ཚོས་ཤེས་པའི་ལོ་རྒྱུས་དང་ཤེས་བྱ་ཡོངས་ཤེས་འདོད་ཡོད་པའི་མི་གཞན་ལ་སློབ་རྒྱུ་ནི་ང་ཚོའི་ལས་འགན་རེད། སློབ་དཔོན་ཧི་གིན་སི་ལགས་ཀྱིས་ཉེ་ཆར་མེ་སྐྱོན་གྱི་གནོད་འཚེ་བྱུང་བར་བལྟས་ན། ང་ཚོས་གདོད་མའི་མི་རིགས་རྣམས་ཀྱི་ཁོར་ཡུག་ཉར་ཚགས་བྱེད་ཚུལ་ལས་སློབ་སྦྱོང་ལེན་རྒྱུ་ཡོད་ཅེས་ཁོང་གིས Aboriginal experiences of loving the country and understanding the country། གདོད་མའི་མི་རིགས་རྣམས་ཀྱིས་རང་བྱུང་ཁོར་ཡུག་ལ་བཅངས་པའི་དམ་འཛིན་བཟང་པོ་དེ་ཨོ་སི་ཀྲི་ལི་ཡའི་སྤྱི་དམངས་དང་གཞུང་གིས་མིག་དཔེ་ལྟ་འོས་པ་ཞིག་རེད། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ།
ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན་ཕྱི་ཟླ་བཅུ་གཉིས་སྨད་དུ་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au། slash